འབྲེལ་བ་དང་རྟགས་ཀྱི་ཚུལ་དུ་གྱུར་པའི་ཁྱབ་པ་ངེས་དཀའ་སླ་མེད་པར་དོན་གཅིག་ཏུ་འདོད་པ་དེ་ལ་འདི་དྲི་བར་བྱ་སྟེ། འབྲེལ་བ་རྟོགས་ན། རྗེས་ཁྱབ་རྟོགས་པས་ཁྱབ། ལྡོག་ཁྱབ་རྟོགས་པས་ཁྱབ། རྟགས་ཀྱི་ཚུལ་དུ་གྱུར་པའི་ཁྱབ་པ་ཟེར་དེ་ཟེར་དེ་ལ་རྗེས་ཁྱབ་དང་ལྡོག་ཁྱབ་གཉིས་གང་ལབ་ན་འགྲིག་སྟེ། རྗེས་ཁྱབ་རྟོགས་ན་ལྡོག་ཁྱབ་རྟོགས་པའི་ཁྱབ་ལྡོག་ཁྱབ་རྟོགས་ན་རྗེས་ཁྱབ་རྟོགས་པས་ཁྱབ་ཀྱི་རེད་བ། བྱས་ཙང་འབྲེལ་བ་རྟོགས་པ་དང། རྟགས་ཀྱི་ཚུལ་དུ་གྱུར་པའི་ཁྱབ་པ་གཉིས་པོ་དེ་རྟོགས་པ་ཉིད་ལ་ཁྱད། ངེས་དཀའ་སླ་མེད་ཟེར་དོན་གཅིག་ཏུ་འདོད་མཁན་དེ་ལ་ད་ག་རེ་དྲི་དགོས་ཟེར་ན་འདི་དྲི་བར་བྱ་སྟེ། འབྲེལ་བ་ཤེས་ཟིན། མ་བརྗེད་པ་ལ། ནི་དེ་ཤེས་པའི་ཡན་ལག་ཏུ་ཁྱབ་པ་བརྗོད་དགོས་སམ་མི་དགོས།

རེད་པ། མི་མཐུན་དཔེ་དང་མཐུན་དཔེ་གང་ཡིན་ན་ཡིན་དཔེའི་སྟེང་དུ་རྗེས་ཁྱབ་དང་ལྡོག་ཁྱབ་ཀྱི་དོན་དེ་ཚད་མས་མ་ངེས་པའི་གང་ཟག་དེ་ལ་དཔེ་ལ་དེའི་ངོ་བོ་དང། དཔེའི་སྟེང་དུ་དེའི་ངོ་བོ་ཁྱབ་པ་གཉིས་ཀྱི་ངོ་བོ་རྗེས་ཁྱབ་དང་ལྡོག་ཁྱབ་གཉིས་ཀྱི་མཚན་ཉིད་གཉིས་པོ་དེ་མི་ཤེས་པའི་གང་ཟག་དེ་ལ་ཨ་ནི་འབྲེལ་བ་དེ་ཤེས་པའི་ཡན་ལག་ཏུ་སྒྲུབ་ངག་ཏུ་བརྗོད་དགོས་པ་རེད། དཔེ་ལ་དེའི་ངོ་བོ་དང་རྒྱུ་དངོས་དེ་དག་མི་ཤེས་ལ་སྟོན་ཏེ།

ཁྱབ་པ་ཤེས་པའི་ཡན་ལག་ཏུ་བརྗོད་མི་དགོས་ཟེར་ན་ནི་གཞུང་འོག་མ་དང་འགལ་འགྲོ་བ་ཡིན་པའི་ཕྱིར། ཁྱབ་པ་གཉིས་ཀ་བརྗོད་མི་དགོས་ཀྱི་གང་ཡང་རུང་བ་ཅིག་བརྗོད་དགོས་པ་བཤད་པས་ཆོག་པར་སྟོན་པའི་གཞུང་འོག་མ་དང་འགལ་ལོ་ཞེས། འོ། དེ་གཉིས་ཀྱི་འབྲེལ་བ་ཤེས་ནས་བརྗེད་པའི་དབང་དུ་བྱས་པ་ཡིན་ནོ་ཟེར་དེར་ཤེས་པ་དང་བརྗེད་པ་གཉིས་དག་གིས་ཁ་སྦལ་ཏེ་དགའ་འདུག་རང་རེ་བྱས་ངས་ཧ་ད་གོ་གི་ཡོད་ཟེར་ང་ཚོས་དེའང་བྱས་རོགས་ང་ཚོས་དུས་རྒྱུན་བཤད་རེད་ཤེས་ད་ཤེས་དགོས་དེ་ཡང་བརྗེད་ཤག་ཟེར་དེ་སྐད་ཆ་དེ་འགལ་འདུག་རེད་དེ་རེད་བ། ཤེས་ན་བརྗེད་པ་འགལ་ལོ་ཞེས་ཤེས་ན་མ་བརྗེད་པ་ཡིན་པས་ཁྱབ་འགྲོ་བ་རེད།

རང་ལུགས་ལ་འབྲེལ་བ་དང་རྟགས་ཀྱི་ཚུལ་དུ་གྱུར་པའི་ཁྱབ་པ་གཉིས་དེར་རྟོགས་དཀའ་སླ་ཅུང་ཟད་ཡོད་པའི་ཕྱིར། ཡོད་པ་ཡིན་པ་དང་རྟགས་ཀྱི་ཚུལ་དེ་རྟོགས་པར་བྱེད་པ་ལ་འབྲེལ་བ་རྟོགས་པ་སྔོན་དུ་འགྲོ་དགོས་པའི་ཕྱིར་དེ་འབྲེལ་བ་མེད་པ་ནི་རྗེས་སུ་འགྲོ་བ་དང་ལྡོག་པ་ངེས་པ་སྔོན་དུ་མེད་ཟེར་ལབ་པ་ཡིན་པའི་ཕྱིར། འོ་ན་ཁྱེད་རང་ལྟར་ན་ཡང་འབྲེལ་བ་ཤེས་ཟིན་མ་བརྗེད་ན་བརྗོད་མི་དགོས་ལ། འབྲེལ་བ་ཤེས་ཟིན་མ་བརྗེད་ན་འབྲེལ་བ་ཤེས་པའི་ཡན་ལག་ཏུ་བརྗོད་མི་དགོས་པ་དེ་འདོད་རེད། དེ་མ་བརྗོད་ན་ཁྱབ་པ་བརྗོད་མི་ནུས་པས། ཁྱེད་རང་འདོད་པའི་གཞུང་ཕྱི་མ་དང་འགལ་ལོ་ཞེ་ན་འདོད་པས་འདོད་པས། ཁྱབ་པ་བརྗོད་མི་ནུས་པ་ཁྱེད་རང་འདོད་པའི་འོ་རེ་རང་རེད། གཞུང་ཕྱི་མ་དང་འགལ་ལོ་ཞེ་ན་སྐྱོན་མེད་རང་ལུགས་ལ་གཞུང་ཕྱི་མ་དང་འགལ་ས་ཡ་གི་དེ་བརྗོད་དགོས་ཟེར་ལབ་པ་རེད། འབྲེལ་བ་ཤེས་ཟིན་མ་བརྗེད་པའི་གང་ཟག་དེ་ལ་སྒྲུབ་ངག་བརྗོད་དགོས་པ་དེ་ཁས་ལེན་རྒྱུ་ཡིན་པའི་ཕྱིར། བརྗོད་སྟངས་དེ་ལའང་འབྲེལ་བ་མ་ཤེས་པ་ཤེས་པའི་ཕྱིར་དུ་བརྗོད་མི་དགོས། ཁྱབ་པ་ལ་དྲན་པ་སྐྱེ་བའི་ཕྱིར་དུ་བརྗོད་དགོས་ཟེར་ལ་དོན་དག་ལ་བརྗོད་དགོས་པ་དེ་ཁས་ལེན་པ་ཡིན་པའི་ཕྱིར། ཁོས་ཟེར་ན་བརྗོད་ན་གཞུང་ཕྱི་མ་དང་འགལ་འགྲོ་ཟེར་བརྗོད་ན་གཞུང་ཕྱི་མ་དང་འགལ་བ་མ་ཡིན་པའི་ཕྱིར། གཞུང་ཕྱི་མ་དེ་འགལ་ཡག་གོ་ག་རེ་དང་འགལ་གི་འདུག་གོ། འབྲེལ་བ་ཤེས་ཟིན་མ་བརྗེད་པའི་གང་ཟག་དེ་ལ་ཁྱབ་པ་ལ་དྲན་པ་སྐྱེ་བའི་ཡན་ལག་ཏུ་བརྗོད་མི་དགོས་ཟེར་ན་གཞུང་དེར་འགལ་འགྲོ་བ་རེད་མ་གཏོགས། བརྗོད་དགོས་ཟེར་ལབ་པ་ལ་གཞུང་ཕྱི་མ་དང་མི་འགལ་བའི་ཕྱིར། དགོས་ཟེར་ན་ག་རེ་རེད། སྒྲུབ་ངག་མ་བརྗོད་ན། དེ་ག་རེ་ཡོང་གི་མ་རེད། ཁྱབ་པ་ལ་དྲན་པ་སྐྱེ་མི་ཐུབ་པ་ཡིན་པའི་ཕྱིར། འབྲེལ་བ་ཤེས་ཟིན་མ་བརྗེད་མཁན་གྱི་གང་ཟག་ཡིན་ན། འབྲེལ་བ་མ་བརྗོད་ན་ཁྱབ་པ་ལ་དྲན་པ་སྐྱེ་མི་ཐུབ་པ་ཡིན་པའི་ཕྱིར། ཡིན་ཙང་ཁྱབ་པ་ལ་དྲན་པ་སྐྱེ་བའི་ཕྱིར་དུ་འབྲེལ་བ་བརྗོད་དགོས་པ་ཡིན་པའི་ཕྱིར། འོ་དེ་ཁ་ཅིག་སྟེ་དེ་སྲིད་ཡོད་པ་ལྟར་འབྲེལ་བ་བརྗོད་དགོས་འདུག་བ་ག་རེ། འབྲེལ་བ་ཤེས་ཟིན་མ་བརྗེད་པའི་གང་ཟག་དེ་ལ་འབྲེལ་བ་བརྗོད་དགོས་འདུག་བ། དེ་དགོས་ན་མ་གི་གཤམ་དེ་ནས་དེ་ཉིད་ཀྱི་ཕྱིར་འབྲེལ་ཤེས་ན་གཉིས་ལས་གང་ཡང་རུང་སྨྲས་ཟེར་གཞུང་འདི་དང་འགལ་འགྲོ་གི་འདུག་ཟེར་བ་ལྟར་དེ་འདྲ་ཞིག་གཟིགས་ཡོད་མ་གཏོགས། ཁྱེད་རང་འདོད་པའི་གཞུང་ཕྱི་མ་དང་འགལ་ལོ་ཞེ་ན། དེ་གཉིས་འབྲེལ་བ་མ་ཤེས་པ་ཤེས་པའི་ཆེད་དུ་འོ་བསྟན་མི་དགོས་ཀྱང།